ད། མ་བྱེད་ཀ་མེད་བཟོ་འདྲ་ཆགས་འགྲོ་ཆགས་འགྲོ་ཞིག་རེད་བ་ཨོ་དེ་ཁ་ཐུག་ལས་ཐབས་མ་རེད་ད། སེམས་ཅན་ཁོ་སོ་སོ་དེ་མེད་པའི་ཐབས་ཤེས་ཀྱི་སྒོ་ནས། མི་ཁོ་ལ་གང་བྱེད་ཅི་དགར་བུ་ཁོ་མ་སྡུག་གི་ཐབས་ཤེས་བྱས་ན་རེད་ཡང་མེད་ན་ག་རེ་ཡིན་ན། ཐབས་ཤེས་གཞན་དག་བྱས་ན་ད་དེ་ཙང་འགྲིག་གི་མ་རེད། ད་དེ་བས་ད་རྒྱ་མཚོ་མི་བྱེད་པ་དེ་བས་ཐག་རང་བཅད་དགོ་གི་འདུག་ད་དེ་རྨི་ལམ་དུ་འགྲིག་གི་མ་རེད་བསམ་གྱི་མ་ཁེ་ཐག་ཅིག་ངེས་པར་དུ་ཐག་བཅད་དགོ་གི་འདུག་བསམ་པའི་བསམ་བློ་དེ་ཤུགས་ཆེར་བཏང། ད་ཁོ་ཕྱིན་ནས་སྦྱོར་བ་ཁོ་སླེབས་སོང་ན་བལྟས་ཞུ་གི་ལ་ད་གང་བྱེད། དེ་གཉིས་ཀ་དེ་མི་ཁོ་མ་སྡུག་གི་ཐབས་ཤེས་བྱས་ནས་ད་མི་སྡུག་ཁོ་ཁོ་རང་བལྟས་ཞུ་སོ་སོ་གཞན་དག་བྱས་ན་ཕྱིན་བཞག་ན།

མང་པོ་ཞིག་ཡོང་གི་ཡོད་ས་གོམས་དེ་དུས་ད་ཁོ་ལ་བསམ་བློ་བཏང་ནས་ཨོ་ཨོ་ཐུགས་རྗེ་ནས་ད་དཔེར་ན་སྲོག་གཅོད་བྱེད་རེད་བ་ད་མ་བྱིན་ལེན་དེ་རེད་མ་བྱིན་ལེན་དེ་ལ་འདི་འདྲས་གསུངས་བཞག་འདུག་བ་འདི་བསམ་བློ་གཏོང་སྟངས་ཁོ་འདི་འདྲས་གསུངས་བཞག་འདུག་ཁོ་ཚིག་ཚིག་གོ་སྟངས་དེ་ཚོ་གར་སོང་རེད་ཅིག་གཏམ་ཚོགས་ལ་གོ་བྱས་ན་དེ་ནི་ལྟས་དེ་ཡང་ཅིག་མགོ་འདུག་བ་ད་ག་རེ་ཟེར་ན་ཅ་ལག་ཅིག་གིས་སོ་སོའི་རྐུ་མ་རྐུ་ཡ་གྲ་སྒྲིག་བྱས་ན་ད་དེ་ལམ་སང་དེ་སྡུག་བསྔལ་གྱི་ཕུང་ཁྲོལ་གྱི་གཞི་ནོར་རྫས་དེའི་དོན་དུ་གསུངས་འདུག་བ་ཁོ་ག་རེ་ཟེར་ན་ཅ་ལག་གོ་ཚུར་བྱུང་སོང་ན་སྡུག་བསྔལ་གྱི་ཕུང་ཁྲོལ་ཟེར་གོ་ལ་ཆེན་པོ་སྡུག་བསྔལ་སྐྱེ་ཡས་རང་རེད། སྡུག་བསྔལ་སྐྱེ་ཡས་སའི་སྟངས་འདྲ་མི་འདྲ་ཡོང་དགོས་རེད། སྡུག་བསྔལ་སྐྱེ་ཡས་སའི་གོ་ལ། སྤྱི་བཏང་ཅ་ལག་གོ་ཡོད་ན་ཡང། ཅ་ལག་གོ་ཡག་པོ་ཅིག་ཡིན་ན་ཡང་ཁོའི་དོན་དུ་ཡང། གོ་ཅ་ལག་གོ་སོ་སོ་ལ་རག་སོང་ན། གོ་བརླག་འགྲོ་དོགས་པ་དང་གོ་མེ་ཤོར་འགྲོ་དོགས་པ་དང་གང་བྱས་ན་གོ་ལ་གཅིག། སྐྱོན་ཤོར་འགྲོ་དོགས་པ་དང་གང་ཡིན་ན་རྦད་དེ་ཞིབ་པ་ཞིག་ཐབས་ཤེས་བྱེད་དགོས་ཡིན་ལ་གོ་ལ་ཕེབས། གོ་ལྕགས་ལ་གོ། ལག་པར་སླེབས་པ་ནས་བཟུང་སྟེ་ཡང་གོ་ལ་ཡང། བསམ་བློ་མང་ང་ཅིག་དང། སེམས་ཁྲལ་མང་ང་ཅིག་འཁོར་ཚར་ན་སེམས་ཁྲལ་མང་ང་འཁོར་རེད་ད།

དེ་སོ་སོ་ག་དུས་ཡིན་ན་ཡང་ཁོ་ལ། མི་གཅིག་བྱེད་ཡོང་དུས་ཙམ་ནས་སེམས་ཀྱི་ནང་ལ་མ་སྐྱིད་པ་རང་ཞིག་བྱེད་ཡོང་ཡོང་བ་ཡིན་ཙང་སྡུག་བསྔལ་གྱི་ཕུང་ཁྲོལ་གཞི་ཟེར་དུས་ཁོ་དགོད་དོ། ངས་འདི་འདོད་ད་ངན་འགྲོའི་རྒྱུ་བྱ་ངན་འདི་འདོད་ད་གང་བྱེད་ཁོ་རྐུ་མ་རྐུ་ཡོང་དུས་ད་ངན་སོང་ལ་སྐྱེ་རྒྱུ་ཐག་ཆོད་ཆོད་པ་རང་རེད་བྱས་ཙང་བྱ་བ་ངན་པ་དེ་འདྲ་མི་རུང་སྙམ་ནས་བསམ་བློ་བཏང་ནས་ཀུན་སློང་རེད་གསུངས་འདུག་དེ་ནས་ཅི་ད་དེ་ཁོ་བྱེའུ་ལ་དེ་ཀུན་སློང་གོ་རེད་ད་དེ་འདྲའི་བསམ་བློ་བཏང་ནས་ཀུན་སློང་བྱེའུ་ལ་ད་ཁོ་ཤུགས་ཆེ་རུ་བཏང་ན་སྦྱོར་བ་སླེབས་འགྲོ་རེད་ད་ཐག་བཅད་སང་ད་མི་བྱེད་བསམ་པའི་བསམ་བློ་དེ་ཁོ་སོང་ན་ད་བསམ་བློ་གོ།